ཕྱོགས་བཅུའི་སངས་རྒྱས་ཐམས་ཅད་གཅིག་ཏུ་བསྡུས་པའི་བདག་ཉིད་དེ་བླ་མ་དེ་རེད་ཟེར་གསུངས་པ་རེད། ང་ཚོ་ཆེ་ད་དེས་ག་རེ་ཟེར་དགོས་ན་རྩ་བ་དད་པ་སྦྱོང་ཅིག་ད་བཀའ་དྲིན་རྗེས་སུ་དྲན་པ་དེ་རེད་བཀའ་དྲིན་རྗེས་སུ་དྲན་པ་ནི་དེ་ལྟར་བདག་གི་མགོན་པོ་དེ་ནི་ནི་རྒྱལ་ཀུན་ངོ་བོར་གྱུར་པ་ཉིད་མ་ཟད་དམ་ཆོས་བདུད་རྩིས་རྟག་ཏུ་བསྐྱངས་གྱུར་པའི་དྲིན་ནི་རྒྱལ་བ་ཀུན་ལས་ཆེས་ལྷག་དེ་ཡིན་ཟེར། སྤྱིར་ཡིན་ན་སངས་རྒྱས་རེད་ཟེར་སངས་རྒྱས་དང་རྟོགས་པ་མཉམ་སངས་རྒྱས་རེད་དེ། རང་ལ་ལྟོས་ཀྱི་ཡིན་ན་སངས་རྒྱས་ལས་ཀྱང་བཀའ་དྲིན་ཆེ་བ་རེད་ཟེར། བཀའ་དྲིན་ཆེ་བ་རེད་ཟེར།

ཨ་ནེ་ཡི་མེ་ཡི་མ་ཅིག་ཁོ་ལ་དངུལ་འདྲ་དཔལ་འབྱོར་འདྲ་དེ་འདྲ་མང་པོ་ཅིག་སྤྲད་བྱས་ནས་བཙོན་ཁང་ནས་ཚུར་བླུས། ཚུར་བླུས་བྱས་ནས་བཙོན་ཁང་དེ་ལས་བླུས་ནས་ཁྱོད་རང་ཚོ་མ་ལྷས་ཚགས་སུ་ན་ད་ལྟ་ཨ་ནེ་ལུས་ལོངས་སྤྱོད་ཚང་མ་ཐམས་ཅད་རོགས་རམ་བྱས་བྱས་ནས་ཁང་པ་མེད་པ་ལ་ཁང་པ་སྟེར་ཟས་མེད་པ་ལ་ཟས་སྟེར་གོས་མེད་པ་ལ་གོས་སྟེར། ཚང་མ་ཐམས་ཅད་ཁོ་སྡོད་སྟངས་འགྲོ་སྟངས་གང་ག་ཤིས་པ་ཅིག་བཟོས་བཞག་པ་ཡིན་ན་མི་དེ་ང་རང་ཚོ་བཀའ་དྲིན་ཆེན་པོ་ཞེ་དྲག་རེད་བ། བཀའ་དྲིན་ཆེ་དེ་བྱེད་དགོས་རེད་དྲ་བྱས་བྱེད་ཀྱི་རེད་ལ་བཀའ་དྲིན་ཆེན་པོ་རེད་གསུངས་སོ་ནམ་དྲན་གྱི་རེད་བ། འོ་དེ་ཡང་བཀའ་དྲིན་ཆེ་བ་དེས་བྱེད་དགོས་མོད་ཟེར། དེས་ན་བླ་མ་རྣམས་ཀྱིས་བདག་ཅག་ལ་ངན་སོང་གསུམ་ལས་ཐར་པའི་ལམ་ཐབས་བསྟན་ཏེ། རེ་ཞིག་ལྷ་དང་མི་ཡི་དཔལ་འབྱོར་ལ་འདོད་དགུར་སྤྱོད་པའི་བཀའ་དྲིན་བགྱིས་པར་མཛད་ཟེར། དེ་ཡིན་ཙང་བླ་མ་དགེ་བའི་བཤེས་གཉེན་ང་རང་ཚོ་ངན་སོང་གི་སྡུག་བསྔལ་ལས་ཡར་སྐྱོབ་པར་བྱེད་ཅིང་ངན་སོང་དུ་འགྲོ་མ་འཇུག་པར་བྱས་ནས་ཡར་སྐྱོབ་ནས། མཐོ་རིས་ཐར་པའི་ལམ་བསྟན་ནས་ངན་སོང་ལས་ཡར་ཐར་པར་བྱེད་པ་རེད། རེ་ཞིག་ཟེར་ནས་གནས་སྐབས་ཅིག་རིང་ལ་ལྷ་དང་མི་ཡི་བདེ་བ་ལ་ལོངས་སྤྱོད་བཅུག་པ་རེད། འདོད་དགུར་སྤྱོད་པའི་བཀའ་དྲིན་བགྱིས་པར་མཛད། དེ་ནས་འཁོར་འདས་རྒུད་པ་ཀུན་ཞི་བའི་ཐབས་ཚུལ་བླ་ན་མེད་པ་ལེགས་བསྟན་ནས་སྐུ་གསུམ་གོ་འཕང་དམ་པར་འཁྲིད་མཛད་པས་བཀའ་དྲིན་དེ་ནི་ཅི་ཡི་ཕྱིར་མི་ཆེ་ཟེར། ད་བླ་མ་དེ་ལས་ལྷག་ཟིག་བྱས་ནས་གནས་སྐབས་ཀྱི་ལྷ་མིའི་གོ་འཕང་ལ་སྦྱར་བ་མ་ཟད། དེ་ལས་ལྷག་ཟིག་བྱས་ནས་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ལ་ཡང་བཀོད་པ་དེ་ཡིན་ན་ནི་བཀའ་དྲིན་ཅི་ཡིན་ན་གཞལ་དུ་མེད་པ་ཅིག་རེད་གསུངས་པ་རེད། ཚིགས་བཅད་གཅིག་བསྟན་ཡི་གེའི་གྲངས་སྙེད་ཀྱི་བསྐལ་པར་མཆོད་ཀྱང་བཀའ་དྲིན་མི་འཁོར་བར་གསུངས་ན་ཟེར།

ང་ལ་ངོ་མེད། ཨ་ནི་ཁྱོད་ག་རེ་བྱེད་འདོད་ནི་སེ་འདྲ་བྱས་པས། ང་བྲང་སེ་ལས་ཁྱེད་ཚུད་བ་ཅིག་ལ་ཆུ་ཤོག་ལོ་ཀ་སོང་ཉིན་དེ་སྦེ་བ་ཕེ་ཆི་མ་ར་ཨ་ཅེ་ཨེ་ནི་ཁྱེད་རང་གི་ཟ་འཕྲོ་ཅིག་འདུག་དེས་ང་སེ་འདྲ་ཞེ་དྲག་འདུག། སེ་འདྲ་ཞེ་དྲག་འདུག་ཟེར་ལབ། ཨ་ནི་སེ་མོ་ཀོང་གྲགས་ཀྱིས་ཁྱོད་རང་ལྕགས་བཟོ་ཤེས་པ་རེད། མི་སུ་དང་སུ་ཡིན་ནའང་འཆི་ལ་ལྷས་ཏི་མ་ཞེད་མཁན་གཅིག་ནི་ཡོད་མ་རེད་ཟེར་མི་རྣམས་ནི་སྡིག་པ་མང་པོ་བྱས་པ་ཡིན་ཙང་ཁྱེད་རང་གིས་ཟས་ཏེ་གོ་ལས་ཕྱི་མ་ངན་སོང་ནང་འགྲོ་གི་རེད་ཟེར་ནས་ཞེད་ཀྱི་རེད་ཟེར་ང་ནི་ཚེ་འདི་ལ་སྡིག་པ་བྱས་མ་མྱོང་ཟེར་དེ་ཡིན་ཙང་ཁྱེད་རང་ཟ་ནས་ང་ཞེད་ཀྱི་མི་འདུག་ང་ཚེ་ཕྱི་མ་ལ་ནི་ངན་སོང་གསུམ་འགྲོ་ཡས་ཡོད་མ་རེད་དེ་ཡིན་ཙང་ང་ཞེད་ཀྱི་མི་འདུག་ཟེར་དུས་ཁོ་གཉིས་ཕར་ཚུར་བཤད་རེས་ཞེ་དྲག་བྱས་པ་རེད། ཨ་ནི་རྒྱལ་སྲས་ཟླ་བ་གིས་ཁྱེད་རང་ནི་ངོ་མ་བྱས་པ་ཡིན་ན་ང་ཕར་ཅིག་གཏོང་རོགས་ཟེར་ང་ནི་ཆོས་ཀྱི་འབུལ་བ་དེ་ཕུལ་ནས་ནི་ལམ་སང་ཚུར་སླེབས་ཡོང་དེ་དེ་བྱང་ས་ཞུགས་ཟེར་ལབ་ཡོད་མ་རེད། ཨ་དེ་ཟེར་དེ་ཁོ་ལ་ཅག་ཟིག་མ་ཤེས་ཟེར་སིལ་བུ་ཁ་ན་ཅི་ལས་མ་ཅི་ཐར་ཚར་སོང་སུས་སུས་ཡོང་གི་རེད། ཡོང་ཉིན་ཚུར་ཡོང་མ་རེད་ཟེར་ལབ་རེད། ང་ཚེ་རབས་ལྔ་བརྒྱ་ཡི་བར་དུ་ནི་རྫུན་སྤངས་ཚར་རེད་ང་རྫུན་བཤད་མ་མྱོང་ཟེར། གལ་སྲིད་ཁྱོད་ཡིད་ཆེས་ཀྱི་མི་འདུག་ན་ནི་ཁྱོད་རང་རྫུ་འཕྲུལ་ཡོད་རེད་སླར་ཡང་ང་ལེན་གར་ཡོང་ཆོག་གི་རེད། ལེན་གར་ཡོང་ཆོག་གི་རེད་ད་རེས་ང་ཁྱོད་རང་ཕར་གྱི་སྟོང་དང་ང་བི་བ་ཕེབས་ཚར་སོང་ན་ལོང་ས་སུས་གླས་ཡོང་ཟེར།

བྲམ་ཟེ་ལིན་ཅི་ཕེ་ལ་ནི་ག་རེ་ས་ཆོས་ཤོ་ལོ་ཀ་རེ་རེ་ལ་ནི་འབུལ་བ་ཕུལ་དགོས་རེད། ག་ཚོད་ཕུལ་དགོས་རེད་ཟེར་ན་ཚིགས་བཅད་གཅིག་གི་དོན་དུ་ནི་འབུལ་བ་གསེར་སྲང་སྟོང་ཕྲག་རེ་རེ་རེ་ཕུལ་དགོས་རེད་ཟེར་ཏེ་བྱས་རེད། ཨ་ནི་ཕ་མ་སྤུན་ཀྱག་དེ་ཚོ་དེ་འདྲ་རང་དགོ་ཨ་ཡོད་ཟེར་ཏེ་ཁོ་ལ་ཨ་ནི་དེས་གསུངས་པ་རེད། ཚིགས་བཅད་གཅིག་དེ་ཡི་གེ་གྲངས་སྙེད་ཀྱི་བསྐལ་པར་མཆོད་ཀྱང་བཀའ་དྲིན་མི་འཁོར་བ་ཟེར་བསྐལ་པའི་བར་དུ་མཆོད་ཀྱི་ཡིན་ན་ཡང་ནི་བཀའ་དྲིན་འཁོར་ཐབས་ཡོད་མ་རེད།

ཁོ་མོའི་སྐྱེ་འཚར་གླིང་སྟག་ཚ་བོ་ཆེ་རྡོ་གསུམ་སི་རམ་བྲིན་གྱི་བ་རེད། ངོ་མ་ཁྱེད་ཀྱིས་ནི་རྒྱལ་སྲས་ཟླ་བ་བྱང་ཆུབ་སེམས་དཔའ་བ། ཨན་ཏོ་ཟེར་ཡང་བྱས་ནི་ཁྱེད་རང་ག་རེ་བྱས་སོང། ཁྱེད་རང་ང། ག་རེ་ཟེར་དགོས་ཡི་མི་ནག། ང་ཁ་ལས་ཐར་ཚར་ནི་མི་ཚོ་ཡིན་ནི་དགའ་ཐག་ཆོད་རེད་གི་རེད་ཁྱེད་རང་ད་ལྟ་ཡི་ཚུར་ཡོང་ནི་མི་ལྐུག་པ་རེད་སི་ལ་ཡིན་པ། ཨན་རྒྱལ་སྲས་ཟླ་བ་ང་ལྐུག་པ་མ་རེད་ཁྱེད་རང་ལྐུག་པ་རེད་སི། ང། ཚེ་རབས་མང་པོ་ཡོད་པ་དེ་རྫུན་སྤངས་ཚར་རེད་ཁྱེད་རང་ཡོང་གི་ཡིན་སི་ལ་ཟ་སི་ན་ང་རྫུན་དེ་ད་འགལ་བཅུག་གི་མ་རེད་སི། ད་ང་ཟ་ཤོག་ཟེར་ལབ་པ་རེད། ཏོག་ཙམ་སྒུག་དང་ཟེར་ཁོ་ཟ་ཉེ་འདི་ཁོ་མ་རེད་ཏོག་ཙམ་སྒུག་དང་ད་ད་དུ་བ་ཏི་ཟི་དེ་ཤ་དུད་དྲི་ཁ་གི་རེད་དུད་དྲི་ཁ་ན་ཤ་ཞིམ་པོ་ཡོད་མ་རེད་ད་བཟའ་ཤོག་ང་གང་ག་ཚག་ཟ་ཟེར་ཨེ་ཁྱོད་རང་ད་རི་བར་བྲོས་ནས་ཆོས་ག་རེ་ཉན་པ་རེད་ཟེར་ཨེ་ཁྱོད་རང་ལྟ་བུ་གཅིག་ལ་ནི་ཆོས་བཤད་པའི་སྣོད་དུ་མི་རུང་བ་རེད་ཨེ་ཆོས་ཁྱོད་རང་ཤེས་གི་མ་དེ་ལ་ང་ཟ་བ་ག་གི་རེད་ཟེར་ཨེ་ཁྱོད་རང་ཚི་དེ་སྦལ་བ་བེ་ཁ་འགྲོ་གི་ཟིག་དུ་བ་ཚི་དེ་ང་ལ་ཅི་ལ་ད་སི་ལབ་གི་མ་རེད་སི་ཁྱོད་ནི་ལོ་གི་མེད་ཟེར་ཨ་ལགས་དེ་ཁོ་ལ་ག་འདྲ་གོ་རེད་ཟེར་དེ་ཨ་ནི་ཁྱེད་རང་མི་ཤ་ཟ་མཁན། ད་སེམས་ཅན་ནང་ནས་མཆོག་ཏུ་གྱུར་པ་ཨ་ནི་མི་ཡི་ལུས་སེང་དེ་རྩ་ཆེ་ཤོས་རེད་དེ་གསོན་པོ་ཁྱེད་རང་ཟ་གོ་རེད་ད་དེ་ལས་སྡུག་བ་ཅིག་ཁྱེད་རང་གཅན་གཟན་ལས་ཁྱེད་རང་སྡུག་གི་རེད། དེ་ལས་སྡིག་པ་ཆེ་བ་ཡོད་མ་རེད་སྡིག་པ་དེ་ལྟ་བུ་དེ་དེ་གི་གང་ཟག་དེ་ལ་ཆོས་ཉན་པའི་སྣོད་དུ་མི་རུང་བ་རེད་ཟེར་དེ་ཁོ་ལ་ཨ་ནི་སེམས་ལ་གདུང་བ་ཅིག་བྱས་ནས་ཁོང་པའི་དངངས་སྐྲག་ཆེན་པོ་ཅིག་བྱས་ནས་དེ་ནི་སྐད་ཆ་དེ་གི་དེ་སྐད་ཆ་རྒྱལ་སྲས་ཟླ་བ་གིས་ལབ་རེད་རེད་རེད་རྒྱ། ཁོ་ནང་བཞིན་ཡོད་ཚེ་ན་རང་གི་སྤྱོད་པ་དེ་ཧམ་པ་བྱས་བཞག་གི་མི་སྟོང་ཕྲག་མང་པོ་བཟའ་ཚར་བ་ཚང་མ་ཐམས་ཅད་ཡར་དྲན་ནས་འགྱོད་པ་གཅིག་བྱས་ནས་ཨ་ནེ་ཞེད་ནས་ཁོ་རང་གི་བསྡད་གདན་ལ་ཁོ་རང་གི་སྟོད་གོས་དེ་ཕུད་བྱས་ནས་དེ་ཁོ་གདན་བཏིང་ནས་རྒྱལ་སྲས་ཟླ་བ་དེ་བཞུགས་རོགས་གྱིས་ཨ་ནེ་ཁོ་རང་མར་དེ་ནས་བསྡད་ཨ་ནེ་ཕྱག་འཚལ་བྱས་ནས་ཨ་ནེ་ཁྱེད་རང་ད་ནས་བཟུང་སྟེ་ང་སྲོག་གཅོད་སྤོང་གི་ཡིན། སྲོག་གཅོད་སྤོང་གི་ཡིན་ཨ་ནེ་ཁྱེད་རང་གི་རྗེས་སུ་བཟུང་རོགས་གྱིས་ཟེར་ནས་ཨ་ནེ་རྒྱལ་སྲས་ཟླ་བ་གིས་ད་ལྟ་སྐྱུག་བཞག་ཁྱེད་ཀྱི་རྒྱལ་སྲས་མང་པོ་སྐྱེ་བ་རེད་ཁྱོ་བོ་ཞག་གི་དབང་པོ་ཧྲིལ་པོ་བྱས་དེ་ཚང་མ་བཏང་རྗེས་ཚེ་ཐར་གཏོང་གི་ཡོད། དེ་ཚོ་ཁོང་གིས་ཚེ་ཐར་གཏོང་གི་བཅུག། ཚེ་ཐར་བཏང་ཚར་ཟིན་ན་དེ་ནས་བཟུང་སྟེ་ཨ་ནི་ཁྱོད་རང་མི་ཤ་མ་ཟ་ཡ་གི་ཁས་ལེན་བྱེད་ཆོག་ཟེར། ཨ་ནི་མི་ཤ་སྤང་བཅུག། ཨོ་དེ་འདྲ་བྱས་བྱས་ནས་ཨ་ནི་ཁོ་ཆོས་ལ་བསྐུལ་བ་དེ་འདྲ་བྱུང་བ་རེད། ཨོ་དེ་ད་ལྟ་ཚིགས་བཅད་དེའི་ཁ་ཐུག་དེའི་དྲིན་གཟོ་དེ་ལབ་པ་དེ་རེད། ཚིགས་བཅད་གཅིག་བསྟན་ཡི་གེའི་གྲངས་སྙེད་ཀྱི་བསྐལ་པར་མཆོད་ཀྱང་བཀའ་དྲིན་མི་འཁོར་བར་གསུངས་ན་ཡོངས་རྫོགས་ལམ་བཟང་ཉེར་སྟོན་པའི་བཀའ་དྲིན་དེ་ནི་གང་གིས་གཞལ་བར་ནུས་ཟེར། མེ་དོང་འདྲ་བའི་ཁྱིམ་ལས་རབ་བྱུང་ནས། དབེན་པ་དྲང་སྲོང་སྤྱོད་པའི་གནས་ཕྱིན་ཏེ། དམ་ཆོས་བདུད་རྩིའི་རོ་མཆོག་མྱོང་བ་ཡང་རྗེ་བཙུན་བླ་མ་རྣམས་ཀྱི་བཀའ་དྲིན་ནོ། མེ་དོང་འདྲ་བ་ཟེར་ཡང་མེ་ཡི་དོང་ཆེན་པོ་གཅིག་བརྐོས་བྱས་དེའི་ནང་མེ་མདག་བརྒྱངས་བཞག་ཡིན་ན། ང་རང་ཚོ་དེའི་ནང་རྐང་པ་བཞག་པ་ཡིན་ན་ཚིག་གི་རེད་ལུས་བཞག་པ་ཡིན་ན་ཚིག་གི་རེད། འོ་དེ་དང་འདྲ་བར་ཁྱིམ་ཟེར་མཁན་དེ་རེད། དེ་ལས་ངེས་པར་བྱུང་ནས་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བྱས་ནས་དབེན་པ་དྲང་སྲོང་གི་སྤྱོད་པའི་གནས་བལྟས་བྱས་ནས་རི་ཁྲོད་ན་བདེ་སྐྱིད་བྱུང་བ་དེ་ཡང་བླ་མའི་བཀའ་དྲིན་ལ་བརྟེན་ནས་བྱུང་བ་རེད། དེ་ཡང་བླ་མའི་བཀའ་ཁྲི་ལ་བརྟེན་ནས་བྱུང་བ་རེད། དེ་ཡང་དོང་ཕྱིར་བདུད་རྩི་གི་རོ་མྱོང་རྒྱུ་བྱུང་བ་དེ་བླ་མའི་བཀའ་ཁྲི་རེད། བཟའ་བླ་མས་རང་དུ་བྱང་གིས་མ་བྱོན་པ་ཡིན་ན་ང་རང་བཟའ་ཆེན་ལ་འདས་ཏེ་ཆེན་པ་བཟའ་རང་གི་དཔེ་འཇགས་དུ་ཀ་ལི་ཀ་ཟིག་བྱ་གི་འདུག་འཕགས་མ་ཀ་ཟིག་ཀ་ལི་ཀ་ཟིག་བྱ་གི་འདུག་ཞིང་ཁ་གཏོར་བ་ཡིན་ན་ཞིང་ཁ་ལོ་ཏོག་དཔེ་ཚོགས་གསུམ་པོ་མ་ཡོང་བ་ཅི་རྔ་འདྲ་ག་ཟིག་བྱེད་དགོས་འདུག་ཞིང་ཁ་ནི་སྐྱིད་པའི་དབང་དུ་གཏོང་པ་ཡིན་ན་གསེར་དང་གསེར་རག་ལ་སོགས་པ་དེ་ཚོ་དོག་པ་ག་ཟིག་བྱེད་དགོས་རེད།

སྟོན་པ་དོན་འདི་མ་ཟིན་ཏེ་སྒྲིབ་པ་ཤུགས་ཀྱིས་འཇགས་ཟིན་ཅི་ཡོད་ཁས་བཅོལ། འོ་དེ་རྗེ་བླ་མའི་བསྟན་པ་དང་མཇལ་དུ་མ་བཅུག་དེ། འོ་ན་དེ་ཀློག་གི་སྟེ་ཀོ་ལ་ཏོ་ཟ་ཧ་གོ་དགོས་རེད། ཨ་མ་པཎ་ཆེན་དཔལ་ལྡན་ཡེ་ཤེས་ལ་སོག་པོ་གཅིག་ཕ་ཡི་སྒྲུབ་ཁ་ལ་ཁ་འབུལ་བ་མང་པོ་ཞིག་ཕུལ་བྱས་པཎ་ཆེན་པཎ་ཆེན་དཔལ་ལྡན་ཡེ་ཤེས་ལ་སྨོན་ལམ་བརྒྱབ་ནས་ང་ཚེ་ཕྱི་མ་ཨ་ནི་མི་ལུས་ཐོབ་པར་ཤོག།

འཁོར་བའི་ཆུ་ལས་སྒྲོལ་བའི་དེད་དཔོན་ནོ་ཞེས་འཁོར་བ་རྒྱ་མཚོ་ཆེན་པོ་ལ་ཡང་ཕ་རོལ་ཏུ་ཕར་འཁྱེར་མཁན་དེད་དཔོན་གྲུ་གཏོང་མཁན་དེད་དཔོན་དེ་རེད། མཐོ་རིས་ཐར་པར་འཁྲིད་པའི་ས་མཁན་ནོ། ཨ་ནི་ང་རང་ཚོ་ལམ་རྒྱུས་མེད་ས་གཅིག་ལ་འགྲོ་དགོས་བྱུང་སོང་ན་ས་མཁན་གྱི་མི་ཞིག་བསྟེན་དགོས་པའོ། མཐོ་རིས་དང་ཐར་པའི་ལམ་ལ་འཁྲིད་མཁན་གྱི་ས་མཁན་དེ་ཡང་རྗེ་བཙུན་བླ་མ་རྣམས་ཀྱི་རེད། ཉོན་མོངས་གཅོང་ནད་སེལ་བའི་སྨན་པའོ། ཉོན་མོངས་པའི་ནད་དེ་ང་རང་ཚོ་དུས་རྟག་ཏུ་ཡོད་ཡོད་པ་རེད། དེའི་ནད་དེ་ཡར་སེལ་བའི་སྨན་པ་དེ་ཡང་ཨ་ནི་བླ་མ་དེ་རེད།

ལྷ་བླ་མ་ཡི་ཞལ་ཕྱེས་བཞུགས་པ། སྐུ་ཁྲུ་བསུ་བ། སྐུ་ཕྱི་པ། འོད་ཟེར་དྲངས་ཏེ་སྐུ་སྟེ་རུ་དྲུག་ཅུ་པར་སེམས་ཏེ། བཀའ་བཞི་སྒྲུབ་པར་སེམས་ཏེ་བླ་མའི་གར་སོང་སོང་ན་དེ་བཞིན་དུ་གཙོ་བོ་གཙོ་བོ་དང་ཆོས་སྒྲུབ་ཡ། རྒྱུ་ཡ་སྙིམ་པ་སྒྲུབ་ཡ་རྣམས་ནི་ཡར་ཞུགས་ཏེ་དེ་རེད། སྐུ་སྟེ་སྙིམ་པ་དག་ཏུ་རུ་དྲུག་དང་སྒྲུབ་པའི་སྒོ་ནས་མཆོད་པས་མཉེས་པར་བྱ། སྒྲུབ་པ་ཉོན་ལེན་བྱེད་ཡ་དེ་དག་བླ་མའི་བཀའ་དྲིན་བསུ་ཡ་རྣམས་ནི་དྲག་ཞུགས་དྲག་ཞུགས་དེ་རེད། ཡག་ཤོས་དེ་རེད། རྗེ་བཙུན་མི་ལས་གསུངས་འདུག་བ། ནོར་སོགས་གསེར་གྱི་མདོག། འབུལ་བ་བདག་ལ་མེད། དཀའ་ཐུབ་སྙིང་རུས་ཀྱི་སྒྲུབ་པ་དེ། ཕ་བླ་མ་མཉེས་པའི་ཞབས་ཏོག་ཡིན་ཟེར་གསུངས་པ་རེད་བ། ཨ་དེ་ཡིན་ཙང། རྗེ་བླ་མ་གིས་ཨ་ནི་བཀའ་བཞིན་སྒྲུབ་པའི་མཆོད་པས་མཉེས་པར་བྱེད། བཀའ་བཞིན་སྒྲུབ་པ་དེ་ལས་ལྷག་པ་ཞིག་ཁྱོན་ནས་ཡོད་མ་རེད་བཀའ་བཞིན་སྒྲུབ་པ་ཟེར་མཁན་དེ་ཡག་ཤོས་ཡག་ཤོས་དེ་ཡིན་པ་རེད། ད་ཐུན་དུ་མ་ཀློག་གི་ད། དེ་ལྟར་འཇིག་རྟེན་འཇིག་རྟེན་ལས་འདས་པའི་ཕན་བདེ་མ་ལུས་བླ་མའི་དྲིན་ཡིན་ཕྱིར། དྲིན་དེ་ནམ་ཡང་འཁོར་བར་མི་ནུས་ཀྱང། དྲིན་དེ་ནི་འཇལ་ཐུབ་ཡག་གཏན་ནས་ཡོད་མ་རེད། བྱེད་པ་གསུམ་གྱིས་མཉེས་པ་བསྒྲུབ་པར་བྱ། ཞིང་ས་གཤིན་པོར་ས་བོན་བསྐྲུན་ཚུལ་ལྟར་ཞིང་མཆོག་བླ་མ་བཀུར་སྟིར་ལྟོས་མེད་ཀྱང་རང་གི་བསོད་ནམས་ཚོགས་ཆེན་མྱུར་རྫོགས་ཕྱིར་རེད་ཟེར། ཞིང་ས་གཤིན་པོ་ཟེར་དེ་ང་ཚོ་ཞིང་ཁ་ཡག་ཅིག་རེད་བ། ཞིང་ཁ་ཕེབས་སོ་གསུངས་པ་ལྟར་ཞིང་ཁ་དེ་ནང་འབྲུ་ཚོ་གཏོར་ཚར་སོང་ན་ལོ་ལེགས་ཡོང་རྒྱུ་ཡིན་པ་ཐག་ཆོད་དེ་སྐད་དེ་ལ་ཞིང་ས་གཤིན་པོ་ཟེར་དེ་རེད་ཞིང་གཤིན་པོ་ཟེར་དེ་ཞིང་བཟང་པོ་ཟེར། འོ་དེ་བྱས་ནས། ས་བོན་བསྐྲུན་ཚུལ་ལྟར་རེད་ཟེར་དེ་ལ་ཡང་ནི་ས་བོན་གཏོར་དགོས་རེད། ཆུ། ཆུ་གཏོང་དགོས་པོ་རེད། ལུད་རྒྱག་དགོས་པོ་རེད། རྩྭ་སྙིགས་བཀོག་དགོས་པོ་མང་པོ་བྱེད་དགོས་འདུག་བ། དེ་ལྟ་བུ་ནང་བཞིན་བྱས་ན། བླ་མ་ལ་ཡང་ཞིང་མཆོག་བླ་མ་བཀུར་སྟིར་ལྟོས་མེད་ཀྱང་ཟེར་བླ་མ་ལ་ཡང་བཀུར་སྟི་བྱེད་དགོས་རེད། དེ་ལ་ཡང་བླ་མ་ཁོང་རང་རང་ལ། ངོས་ནས་བྱེད་ཀྱི་ཡོད་ན་བཀུར་སྟི་བྱས་ཀྱང་འདྲ་མ་བྱས་ཀྱང་འདྲ་བླ་མ་ལ་ཁྱད་ཡོད་མ་རེད། ཡིན་ན་ཡང་རང་གི་བསོད་ནམས་རྫོགས་པའི་ཆེད་དུ་བཀུར་སྟི་རིམ་གྲོ་རྐྱང་ཟིག་བྱེད་ཀྱི་ཡིན་ཟེར་བ་དེ་ཟེར། ཚོགས་ཆེན་མྱུར་རྫོགས་ཕྱིར་རེད་ཟེར། བསྙེན་བཀུར་རིམ་གྲོས་མཆོད་ལ་ཅིས་མི་བརྩོན་ཟེར། འཕགས་པ་ཉན་རང་བྱང་སེམས་ཚོགས་འཁོར་དུ་སངས་རྒྱས་མ་ལུས་མཆོད་ཅིང་བཀུར་བ་ལས་རང་ལ་མ་ནོར་ལམ་སྟོན་བླ་མ་ཡི་བ་སྤུ་གཅིག་མཆོད་བསོད་ནམས་ཆེས་ལྷག་གསུངས་ཟེར། དེའི་ཁ་ཟིག་སའི་ནང་བཞིན་བྱས་ནས། འཕགས་པ་ཉན་རང་དང་བྱང་ཆུབ་སེམས་དཔའ་དང་སངས་རྒྱས་ཐམས་ཅད་མཆོད་པ་ལས་ཀྱང་བླ་མའི་བ་སྤུའི་བུ་ག་གཅིག་ཙམ་མཆོད་པ་དེ་ཕན་ཡོན་ཆེ། དེ་ཕན་ཡོན་ཆེ་བས་དེ་དགེ་བཤེས་སྟོད་ལུང་པ་ཆེན་པོ་དེས་གསུངས་པ་རེད་བ་ཧ་མ་དགེ་བཤེས་སྟོད་ལུང་པ་ཆེན་པོའི་བླ་མ་དེ་དགེ་བཤེས་སྤྱན་སྔ་བ་རེད། དགེ་བཤེས་སྤྱན་སྔ་བ་ཟེར་མཁན་དེ། ལོ་དགོན་པ་ཟེར་མཁན་དེར་བཞུགས་ཀྱི་ཡོད་རེད་བ་ལོ་ཟེར་མཁན་དེ། འཕན་པོ་ལོ་ཟེར་ས་དེར་བཞུགས་ཀྱི་ཡོད་རེད། དགེ་བཤེས་སྟོད་ལུང་པ་ནི་སྟོད་ལུང་ཟེར་ས་དེར་བཞུགས་རེད་བ།

དགེ་བཤེས་སྟོད་ལུང་པ་ལ་ཡང་ནས་བསྐུར་བ་ལྟ་བུ་བྱས་ནས། ཨ་བླ་མ་དེ་ཡིན་ན་ཨ་ནི་དགེ་བཤེས་དེ་ཟ་ས་དེ་ང་ཚོ་ཡི་ལུང་པ་ནས་ཟ། ཨ་ལས་ང་ཚོ་གི་དགེ་འདུན་ཚོ་ལ་ཨ་ནི་གཏོང་སྒོ་མ་གཏོང་བར་བྱས་ནས་སྒང་ག་ལོ་གི་ཁྱི་ལ་སྟེར་བ་འདྲ་བོ་འདུག་ཟེར། ཨ་ཚོ་ལས་ཁ་བཏང་དེ་ཁོ་ལ་ཨ་ནི་དགེ་བཤེས་སྟོད་ལུང་པ་དེས་ང་ལ་ལྟོས་ན་སྟོད་ལུང་གི་དགེ་འདུན་ལ་མཆོད་སྟོན་དྲངས་པ་ལས་ལོ་པའི་ཁྱི་ལ་བྱིན་པ་དེ་ཕན་ཡོན་ཆེ་ཡིན་ཟེར་གསུངས་པ་རེད། ལོ་པའི་ཁྱི་ལ་བྱིན་པ་ཟེར་ཡས་དེ་ལོ་པའི་ཁྱི་ཟེར་ཡས་དེ་ལོ་རུ་ཁྲུ་ནི་ལ་དགེ་བཤེས་སྤྱན་སྔ་བ་བཞུགས་ཡོད་ས་དེའི་མཐའ་འཁོར་ན་ཡོད་མཁན་གྱི་ཁྱི་དེ་ཚོར་ལ་སྟེར་བ་ཡིན་ན་ང་ལ་སྟོན་ནས་བསོད་ནམས་ཆེ་བ་རེད། བླ་མའི་མཐའ་འཁོར་ན་ཡོད་མཁན་གྱི་བྱ་རེད་རྟ་ཁྱི། དེ་ཚོ་བླ་མའི་བ་སྤུའི་བུ་ག་ཡི་ཁོངས་གཏོང་དགོས། ཨོ་དེ་འདྲ་ཡོད་ས་དེ་ཚོར་ལ་སྦྱིན་པ་གཏོང་བ་ཡིན་ན་སྤྱིར་སངས་རྒྱས་ཐམས་ཅད་མཆོད་པ་ལས་ཀྱང་ལྷག་གི་རེད། ཨོ་དེ་གསུངས་པར་ད་ལྟ་དེ་གསུངས་འདུག་ང། རང་ལ་མ་ནོར་བ་དེ་བས་ལོངས་སྤྲོད་ཁྱེད་ཚོས་ལ་དཔའ་བོ་སྤུས་ཀ་ཅི་ཙམ་གྱིས་མཆོད་པ་དེ་གསོན་ནོ་ལྷག་པ་རེད། ནཱ་རོ་མེ་ལྷ་འབྲོང་སྟོད་གསར་པའི་རྗེའི་སྲས། ནཱ་རོ་པ་རྒྱལ་ནི་སྟེང་ལོ་འབའ་ལོ་མཆོད་པ་དང། མི་ལ་ར་པ་རྒྱལ་མ་འབའ་ལོ་ཚ་བ་དང་འབྲོང་སྟོད་འབའ་རྒྱལ་ཇོ་བོ་ཀྱི་དཔའ་འདྲེ་ཨ་ཏེ་ཤ། ས་སྐྱ་དཔེ་འདྲེ་དར་ཆེན་པོ་རྒྱལ་རང་རྒྱལ་དེ་ནས་ཨ་ཁུ་གྲགས་པ་རྒྱ་མཚེས།

ལྟོས་མེད་གཏོང་བས་ཡོན་ཏན་ཇི་ལྟར་ཐོབ་ཟེར། བླ་མ་ཡི་ཆེད་དུ་ལུས་སྲོག་ལོངས་སྤྱོད་ཚང་མ་དང་ཆོས་དང་ལྟོས་མེད་དུ་གཏོང་བ་ཡིས་ཟེར་ད་ནི་ཡོན་ཏན་རྒྱ་ཆེར་ཐོབ་གྱུར་ནས་རྗེས་མ་ཁོ་རང་ཚོ་ལས་ཡག་སྐྱོན་འགྱུར་ཡོང་གི་འདུག་པ་ཟེར་དེ་ཕྱིར་གཅེས་ནོར་ཡོད་དགུ་མཆོད་པ་དང་ཕྱག་དང་སྐུ་བའི་ཕྱག་དང་ལྡང་བ་བསྐུ་མཉེ་ཁྲུས་འབུལ་དང་ཟེར། ཧོ། དེ་ཕྱིར་གཅེས་ནོར་ཟེར་དེ་སོ་སོའི་རྩ་ཆེ་རུ་ཕྱིན་ཟེར། སོ་སོའི་ཡོད་པའི་ཅ་ལག་ཡིན་ན་ཅ་ལག་ཡག་དེ། ཟ་ཡས་ཡིན་ན་ཟ་ཡས་ཡག་དེ། དེ་འདྲ་ཡོད་དགུ་ཟེར་དེ་ཡོངས་སུ་རྫོགས་པ་ཚང་མ་དང། དེ་འདྲ་ཡོད་དེ་ནི་མཆོད་པ་ཕུལ་བ། དཔེར་ན། དགེ་བཤེས་ཤ་ར་བ་གིས་དེ་གསུངས་འདུག། བླ་མའི་ངོས་ནས་བཟང་ངན་ལ་མི་ལྟ་བར་བྱེད་དགོས། དེ་ཕུལ་ཀྱང་རུང་མ་ཕུལ་ཀྱང་རུང་སློབ་མ་ལ་སྙིང་རྗེ་ཡིས་ལྟ་དགོས། སློབ་མའི་ངོས་ནས་བྱེད་མཁན་ཡིན་ན་བཟང་ངན་གཉིས་ཀྱི་ནང་ནས་བཟང་བ་དེ་ཕུལ་དགོས་པ་རེད། བླ་མའི་ངོས་ནས་དེ་ལྟ་བུ་མི་ལྟ་བ་དགོས་ཏེ་དེ་ལྟར་ལ་ལྟ་མཁན་དེ་ཐེག་པ་ཆེན་པོའི་བླ་མར་མི་རུང་ངོ། དགེ་བཤེས་ཤ་ར་བ་གིས་དེ་གསུངས་པ་རེད་པ་བླ་མའི་ངོས་ནས་ཅི་ལ་མ་བལྟས་སློབ་མའི་ངོས་ནས་ཚོགས་གསོག་ཡས་ཀྱི་དོན་དུ་གང་ཡག་ཡག་དང་གང་བཟང་བཟང་དེ་ཕུལ་དགོས་རེད། ཨོ་དེ་ལམ་རིམ་ཆེན་མོ་ནང་སོགས་དེ་གསུངས་ཡོད་རེད། བླ་མ་ལྔ་བཅུ་པ་ནང་ལའི་ལུང་དེ་དྲངས་ཡོད་རེད། དེ་ཕྱིར་གཅེས་ནོར་ཡོད་དགུ་མཆོད་པ་དང་ཟེར་དེ་རེད། ཕྱག་དང། ལྡང་བ་ཟེར་དེ་ཕྱག་འཚལ་བ་བྱས། ཡར་ལངས་པ་བྱས། ཨོ་དེ་ཚོ་དང་དེ། ཡང་ནི་བསྐུ་མཉེ་ཟེར་དེ། སྐུ་ལ་བྱས་ནས་ཁྲུས་གསོལ་བསྐྱོན་པ་ད་ག་ནང་བཞིན། ཁྲུས་བསྐྱོན་པ།

བཀའ་བཞིན་སྒྲུབ་པའི་མཆོད་པས་མཉེས་པར་བྱ། ཨོ་ཐོ་ཟེར་ལྷག་པར་དུ་བླ་མ་མཉེས་ཤོས་མཉེས་ཤོས་དེ་ག་རེ་རེད་ཟེར་ན། སྒོ་གསུམ་གྱི་སྤྱོད་པ་ཡི་ནང་ནས་མཆོག་ཏུ་གྱུར་པ། ལྷག་པར་དུ་ཡང་དེ་ནས་ཚང་ལ་མ་ནོར་བའི་ལམ་གྱི་རིམ་པ་ཉམས་སུ་བླངས་པ་དེ། ཉིན་མཚན་གཡེལ་བ་མེད་པར་བྱས་ནས་ཉམས་སུ་བླངས་པ་དེ་ནི་ད་བཀའ་བཞིན་སྒྲུབ་པ་ཡི་ཟེར་དེ་མཆོད་པ་ཡི་ནང་ནས་མཆོད་པ་མཉེས་ཤོས་དེ་རེད།

དགེ་རྒན་དང་དགེ་ཕྲུག་གཉིས་མཉམ་དུ་བསྡད་ཟེར་མཁན་ཡོད་ན་དགེ་ཕྲུག་དེ་སྦྱོར་བའི་ཆོས་དྲུག་ལོགས་སུ་འདོན་དགོས་མ་རེད། བླ་མ་ཁོ་རང་རང་དགེ་རྒན་ལ་ཞབས་ཕྱི་ཞུས་པ་ད་ག་རང་སྦྱོར་བའི་ཆོས་དྲུག་དེ་ལས་ལྷག་པ་ཅིག་བྱེད་མཁན་སྐྱེ་ཡོད་མ་རེད་ཟེར་འཇམ་དཔལ་ཞལ་ལུང་དུ་གསུངས་ཡོད་རེད། ད་ལྟ་རྙིང་པ་ཟ་སུ་འབོད་པ་དེ་ད་ག་རང་འབྲེལ་དུ་ཡོད་རེད། དགེ་ཕྲུག་གཅིག་དགེ་རྒན་གཅིག་མཉམ་དུ་ཡོད་པ་ཡིན་ན་དེ་མེ་གཏོང་ཆུ་ལེན་བྱས་པ།

དངོས་སུ་ལ་ལས་ལ་མཁས་པ་ཡིན་ན་ཕན་ཡོན་ཆེ་ཡོད་རེད། ཡིན་མ་ལས་ཡོན་ཕན་ཡོན་ཆེ་གི་རེད། ལ་དགེ་རྒན་དང་དགེ་ཕྲུག་མཉམ་དུ་བསྡད་དེ་ཡིན་ན་ཚོགས་བསགས་སྒྲིབ་སྦྱང་གཞན་དུ་བཙལ་ག་འགྲོ་དགོས་མ་རེད། སོ་སོ་དགེ་རྒན་དེ་ལ་ཧུར་ཐག་པ་ཐག་བྱེད་བཀའ་བཞིན་དུ་སྒྲུབ། ཁ་ལ་ཉན་པོ་བྱས་དེ་འདྲ་བྱས་པ་ཡིན་ན་ད་སྦྱོར་བའི་ཆོས་དྲུག་ཟེར་ན་ད་གོ་ཆོད་པ་རེད་ཚོགས་བསགས་སྒྲིབ་སྦྱང་ཟེར་ན་ད་ག་རང་གོ་ཆོད་པོ་རེད། འོ་དེ་ཡ་བྱས་ཏེ་ཨ་ནི་ང་རང་ཚོ་བཤེས་གཉེན་བསྟེན་ཚུལ་གྱི་སྐོར་དེ་རྫོགས་པ་བྱས་ད་དལ་འབྱོར་དོན་ཆེ་རྙེད་དཀའ་ནས་མགོ་བཙུགས་པ་རེད་བསྟེན་ནས་ལམ་ཇི་ལྟར་སྦྱོང་བའི་ཚུལ་ཟེར། ཁ་རྩང་ཟེར་བ་བསྟེན་ནས་ཟེར་ཏེ་བཤེས་གཉེན་བསྟེན་ནས་དེ་ལ་བརྟེན་ནས་ག་རེ་ཡོང་གི་རེད་ཟེར་ན་དལ་འབྱོར་དོན་ཆེ་རྙེད་དཀའ་ནས་བཟུང་སྟེ་ཨ་ནི་ལམ་གྱི་རིམ་པ་དེ་དང་དེ་ཞེས་བྱ་བ་ཡོང་གི་རེད་ཟེར་ཏེ་བསྟེན་ནས་ལམ་ཇི་ལྟར་སྦྱོང་བའི་རིམ་པ་ཟེར་ཏེ། དལ་འབྱོར་ངོས་བཟུང་བ་ནི་ཟེར་སྔོན་ཐོག་མ་མེད་ནས་ད་ལྟ་བར་ནི་ཁམས་གསུམ་འཁོར་བ་འདི་ཁོ་ནས།

ང་ཚོ་འཁོར་བ་ཟེར་གྱི་དེ་འཇིག་རྟེན་པ་དེ་ཚོ་འཁོར་བ་པ་ཡིན་པའི་བཟོ་ལྟ་རེད། རབ་ཏུ་བྱུང་ཙང་ཟེར་ན་འཁོར་བ་ལས་ཐར་པའི་བཟོ་ལྟ་རེད་དེ་འདྲ་མ་རེད། འཁོར་བ་ཟེར་གྱི་དེ་འཁོར་བ་ལས་ཐར་བར་བྱེད་པ་ལ་ཨ་ནི་དགྲ་བཅོམ་པའི་གོ་འཕང་ཐོབ་དགོས་རེད། དེ་མ་ཐོབ་ཚང་མ་འཁོར་བ་ལས། ང་རང་ཚོ། ཉེ་བར་ལེན་པའི་ཕུང་པོ་དེ་བླངས་ཚར་རེ་བཞག་གོ་དེ་འཁོར་བ་དང་བྲལ་ཡོད་མ་རེད། ཉེ་བར་ལེན་པའི་ཕུང་པོ་དོ་བསྡད་ཚར་རེ་བཞག་གོ་དེ་འཁོར་བ་ན་འཁོར་བསྡད་བསྡད་པ་རེད། ཡིན་ཙང་ཉེ་བར་ལེན་པའི་ཕུང་པོ་དེ། ཨ་ནི། ཟག་བཅས་ཉེ་བར་ལེན་པའི་ཕུང་པོ་སྔ་མ་ཕྱི་མ་ཡི་རྒྱུན་མཐུད་ནས་འགྲོ་གི་དེ་འཁོར་བ་ཟེར་རེད་གོ།

བདེ་འགྲོ་དང་ངན་འགྲོ་ནས་ཤི་འཕོས་ནས་བདེ་འགྲོ་མཐོང་བ་དེ་ཡིན་ན་དེ་བཞིན་གཤེགས་པའི་ཕྱག་སེན་གྱི་རྩེ་མོ་ལ་ཆགས་པའི་རྡུལ་དེ་ཙམ་ཞིག་མ་གཏོགས་མེད། བདེ་འགྲོ་དང་ངན་འགྲོ་ནས་ཤི་འཕོས་ནས་ངན་སོང་དུ་འགྲོ་བ་དེ་ཡིན་ན་ས་ཆེན་པོ་ཡི་རྡུལ་དང་འདྲ་བ་ཅིག་ཡོད། བཅོམ་ལྡན་འདས་གསུངས་པ་རེད། དེ་གང་འདྲ་ཡིན་ན་དེ་འདྲ་དང་ད་ཆགས་སྲིད་མེད་འགྲོ་བསམ་སོ་ནམ་དྲན་གྱི་རེད་པ། དེ་རེད་དེ་ཡིན་ན་ཡང་སློབ་དཔོན་ཨཱརྱ་དེ་བས་གསུངས་དེ་གསུངས་པ་རེད་པ། ཕལ་མོ་ཆེ་ན་མི་རྣམས་ནི་དམ་པ་མ་ཡིན་ཕྱོགས་ཡོངས་འཛིན། མི་ཕལ་མོ་ཆེ་ཚང་མ་དང་མི་དགེ་བའི་ལས་ལ་སྤྱོད་ཀྱི་འདུག་ཨང། མི་དགེ་བའི་ལས་ལ་སྤྱོད་པས་ཨ་ནི་ངན་སོང་དུ་འགྲོ་བ་ཤ་སྟག་རེད། མི་དགེ་བའི་ལས་ལ་སྤྱོད་ཚར་ཞོག་གོ་དེ་ནི་ངན་སོང་དུ་རྐྱང་རྐྱང་འགྲོ་ཡས་རེད། དགེ་བའི་ལས་ལ་སྤྱོད་མཁན་དེ་ཉུང་ཉུང་ཡིན་ཙང་བདེ་འགྲོའི་གོ་འཕང་ཐོབ་པ་དེ་ཉུང་ཉུང་ཅིག་མ་གཏོགས་མེད་དེ་རྒྱུ་མཚན་དེ་རེད་ཟེར་དེ་གཏན་གཏན་རེད་རེད་བ། ཕལ་མོ་ཆེ་ན་མི་རྣམས་ནི་དམ་པ་མ་ཡིན་ཕྱོགས་ཡོངས་འཛིན་དེས་ན་སོ་སོའི་སྐྱེ་བོ་རྣམས་ཕལ་ཆེར་ངེས་པར་ངན་འགྲོར་འགྲོ། ཕལ་ཆེར་ངེས་པར་ངན་འགྲོར་འགྲོ་ཟེར་ད་མང་ཆེ་བ་ངན་འགྲོ་ནང་འགྲོ་གོ། དགེ་བཤེས་སྤྱན་སྔ་བ་ཆེན་པོ་སོང་རོགས། བྱི་མ། བྱི་མ་སྐྱེས་པ་ནི་དགུ་བཅུ་ལོག་ནོ་ཞེས་རེད། བྱི་མ་སྐྱེས་པ་དགུ་བཅུ་ལོག་དེ་ཀོ་ལ་མོ་བྱས་གོང་མ་ཟག་གྲོ་གུར་མ་ཏོག་སྐྱེས་པ་ནང་ལ་ཆགས་དེ་སྐྱེས་དེ་མཚན་བུ་ཡི་སུ་དེ་བ་ཅི་ལ་ཏའི་ཟེར་ཅེས་ཆགས་མང་ཆགས་དེ་འདྲ་ཅི་མ་ཏོག་ལྷག་གི་མ་རེད་བ། དེ་འདྲ་ཅི་མ་ཏོག་ཡོད་མ་རེད་བདེ་འགྲོ་གོ་བོ་ཐོག་ལ་དེ་མོ་བྱས་གོང་གི་བས། ཉིན་འགྲོ་སྤྱང་ཆུང་ལ་འགྲོ་གི་རེད། ས་བདེ་འགྲོའི་གོ་བོ་གཙོ་བ་དེ་ཉུང་ཉུང་ཉུང་ཉུང་རེད་དེ་རེད།

ཆོས་ཟེར་མཁན་དེ་ཀྱེ་མ་ལེགས་སྐྱེས་དེ་འདྲ་ད་ལྟ་མང་ཤོས་མང་ཤོས་རེད་པ་འཇིག་རྟེན་གྱི་ཁམས་འདི་འཛམ་བུ་གླིང་འདི་ནང་ལ་ཨ་ནི་མི་མང་ཤོས་མང་ཤོས་དེ་ཆོས་ཀྱི་ཐ་སྙད་རྩ་བ་ནས་མི་ཤེས་མཁན་དེ་རེད་ཆོས་ཡག་རེད་ཟེར་གི་མ་རེད་སྡུག་པ་རེད་ཟེར་གི་མ་རེད་ཆོས་ཟེར་མཁན་དེ་བྱེད་དགོས་པས་ཤེས་གི་མ་རེད་སྤང་དགོས་པས་ཤེས་གི་མ་རེད་གས་གས་ཤེས་གི་མ་རེད་ཁོ་རང་ཐ་སྙད་གས་གས་ཡོད་མ་རེད་འོ་དེ་འདྲ་བྱས་པའི་དེ་ཧ་ཅང་ནས་མང་པོ་ཡོད་རེད་འཛམ་བུ་གླིང་ན། མང་ཤོས་དེ་དེ་ཆགས་དུས། ཡང་ན་དེའི་ནང་ནས་ཡང་ཆོས་ཀྱི་ལན་ཁྱི་ག་རེ་ཟེར་དགོས་ན་ཆོས་ཀྱི་ཐ་སྙད་བྱེད་ཀྱི། ཐ་སྙད་བྱེད་ཀྱི་ཡི་ནང་ནས་མཐའ་གཅིག་ཏུ་ཆོས་ཟེར་ཉན་དེ་དག་སྡུག་པ་རེད། སྡུག་པ་རེད་དེ་སྤང་བྱ་རེད་ཟེར་ཉན་དེ་ནི་ཁ་ཅིག་ཡོད་རུང་བ་དེ་མོ་ཡོད་རེད། དེ་ཐག་གཅིག་ཏུ་ཆུད་ཟིན་ཉིན་དེ་ཉམས་སུ་བླང་བྱ་རེད་ཡག་རེད་ཟེར་ཉན་དེ་ཁ་ཅིག། དེ་ཉུང་ཉུང་ཅིག་མ་གཏོགས་ཡོད་མ་རེད།

ཨ་དེ་འདྲ་བྱས་པ་ཡིན་ན་ཨ་ནི་སངས་རྒྱས་བསྟན་པ་དང་མཇལ་ཡ་ཡོད། མཇལ་གྱི་མ་རེད་བ། དེ་འདྲ་བྱས་ནའི་ཕན་ཐོགས་མ་སོང་ང། ཨ་གླེན་ལྐུགས་སོགས་སུ་འགྱུར་ཟེར་དེ་རེད། ཡང་རེས་འགའ་ལོག་ལྟ་ཅན་དུ་འགྱུར་ཟེར་འགའ་ཞིག་འགའ་ཞིག་ཡིན་ན་ཡང་ལོག་ལྟ་བྱེད་དེ་འདྲ་ད་གིན་ཟེར་ནང་བཞིན་ཆོས་ཟེར་ཉན་དེ་སྤང་བྱ་རེད། སྐྱེ་བ་སྔ་མ་ཡོད་མ་རེད་སྐྱེ་བ་ཕྱི་མ་ཡོད་མ་རེད། ལས་རྒྱུ་འབྲས་ཡོད་མ་རེད་ཟེར་དེ་འདྲ་བྱེད་རེ་བྱེད་ས་སོང་ན་ཨ་ནི་མི་སྐྱེས་པ་ལས་མ་སྐྱེས་དགའ་གི་རེད། མི་ལ་མ་སྐྱེས་ན་དགའ་གི་རེད། ཁོ་ག་རེ་ཟེར་ན་ལོག་ལྟ་བྱས་པ་ཡིན་ཙང་དགེ་རྩ་ཡོངས་སུ་རྫོགས་པ་གང་བཅོམ་འགྲོ་བ་དགེ་རྩ་བཅོམ་པ་ཡིན་ཙང་ཕྱི་མ་ནས་ད་ལྟ་རེ་བ་རྒྱག་ཡ་ཁྱོན་ནས་མེད་པ་རེད། ཕྱི་མ་ནས་ནི་ག་རེ་ས་མཐའ་གཅིག་ཏུ་ཉེས་སྤྱོད་ཁོ་ན་ལ་སྤྱོད་པ་ཟེར་གྱི་ང་རང་ཚོ་རིགས་རིགས་ཟེར་གྱི་ན་རིགས་ཆད་ཀྱི་གང་ཟག་ཟེར་གྱི་ཡོད་ར་རིགས་ཆད་ཀྱི་གང་ཟག་ཟེར་དེ་ཨོ་དེ་ལྟ་བུ་ཅིག་ཆགས་ཚར་རེད། ལ་ལ་གཅིག་ཏུ་ཉེས་པར་སྤྱོད་ཉི་ཡོང་ཟེར་གྱི་ཡོད་ར་བ་ཨོ་དེ་བཟོ་ལྟ་འདྲ་ཅིག་ཆགས་པ་ལྟ། ཨོ་དེ་འདྲ་ཡང་རེས་འགའ་ལོག་ལྟ་ཅན་དུ་འགྱུར། འགའ་ཞིག་ཏུ་ལོག་པའི་བཤེས་ཀྱིས་བསླུས། འགའ་ཞིག་འགའ་ཞིག་གིས་སོ་སོ་ཡི། དོན་གཉེར་ཡོད་པ་ཆོས་ལ་དོན་གཉེར་ཡོད་པ་ཤེས་རབ་ཡོད་པ་དེ་འདྲ་ཡོད་པ་ཡིན་ནའི་ལོག་པའི་བཤེས་གཉེན་གྱིས་བསླུས་ཅིག་ནས། དུས་རེ་གཉིས་ཚེ་གོ་འགའ་ཁྱེད་རེ་བཅུ་གཅིག་དུ།